ཤ་སྐེ་རིང་གིས་མིག་ལྟ་དུས། ལམ་ཁ་ཕར་ཕྱོགས་ཀྱི་ཁང་པ་དེ་ཡང་མེ་ཤོར་ཡོད་རེད། ལམ་སང་བག་སྐུ་ལྷོད་བྱས་ཁང་པ་ཡོད་སར་ཕྱིན་པ་རེད། ཁང་པའི་ཐོག་ས་བཞི་པ་དེ་ཡང་ཆུ་སྲིན་གྱི་རྨོ་ལགས་གཅིག་དང། ཆུ་སྲིན་གྱི་སྤུ་གུ་བཞི་ཀས། སྲོག་སྐྱོབས་དང། སྲོག་སྐྱོབས་དང། ཁང་པའི་ནང་ལོགས་མེ་ཤོར་ཤག་སྐད་རྒྱབ་བྱས་བསྡད་ཡོད་རེད། ཤ་སྐེ་རིང་གིས་སྐེ་རིང་པོ་རིང་པོ་དེ་བརྐྱངས་བྱས་ཁོ་ཚོ་སྐྱོབ་པར་ཕྱིན་ནས་ལས།

ཆུ་སྲིན་གྱི་ལག་པའི་ནང་ནས་ལེན་བྱས་རེ་རེ་བྱས་སྐྱབས་པ་རེད་གཞུག་གུ་གཞུག་གུ་དེ། ཆུ་སྲིན་གཅིག་པོ་ཐོག་ས་བཞི་པའི་སྒང་ལ་ཡར་ལྷག་བསྡད་པ་རེད། ཤ་སྐེ་རིང་གིས་ལམ་སང་ཆུ་སྲིན་ལ་ཡར་རང་མར་མཆོངས་ཤོག་རང་མར་མཆོངས་ཤོག་ངས་བར་ནས་ལེན་དགོས་ཟེར་ལབ་པ་རེད། ཆུ་སྲིན་གྱིས་ད་ག་མིག་བཙུམ་བྱས་གཅིག་མཆོངས་བྱེད་དུས་ཤ་སྐེ་རིང་གི་པང་ཁའི་ནང་ལ་ཡར་མཆོངས་ཡོད་རེད། ཟུར་ལ་ཡོད་པའི་ཆུ་སྲིན་དེ་གྱས་ཀྱིས་ཤ་སྐེ་རིང་དང་ཆུ་སྲིན་གྱིས་ལས་ཀ་བཟང་པོ་དེ་འདྲས་བྱས་པ་མཐོང་དུས། ཡག་ལ་ཨ་ཡག་ལ་ཨ་ཁྱེད་གཉིས་གཉིས་སེམས་བཟང་ཅན་གྱི་དགའ་རོགས་ཅིག་རེད་ཤག་ཁྱེད་གཉིས་གཉིས་ཡ་མཚན་ཅན་གྱི་དགའ་རོགས་མ་རེད་ཤག་ང་ཚོས་གོང་ལ་ཡག་ཁྱེད་གཉིས་གཉིས་ལ་ཡག་འཕྱ་ལད་རྒྱབ་སྟེ་ནོར་ཤག་དགོངས་པ་མ་ཚོམས་ཁྱེད་གཉིས་གཉིས་ལ་ཡག་ཐུགས་རྗེ་གནང་ཞུ་གི་ཡིན།

ཨོ་ཡ་གྲོགས་ཆུང་ཆུང་ཚོ། ད་རེས་ཀྱི་སྒྲུང་འདི་ད་ག་ཙམ་ཞུས་ཨོ།